ཨོ་སི་ཀྲི་ལི་ཡའི་གྲངས་རྩིས་བསྡུ་བཤེར་ལས་ཁུངས་ཏེ། Australian Bureau of Statistics། ལ་གཞིགས་ན། ལོ་སྔོན་མའི་སྤྱི་ཟླ་དགུ་པའི་ནང་རྒྱལ་ས་ཁག་ནས་མི་སྟོང་ཕྲག་བཅུ་གཅིག་ཙམ་ཞིག་ས་མཐའ་ཁུལ་ཁག་ཏུ་གནས་སྤོས་ཡོད་པ་ཐོན་ཡོད་འདུག་དེར་བརྟེན་གལ་ཏེ་ཁྱེད་རང་ཡང་ས་མཐའ་ཁུལ་ཁག་ཏུ་སྤོ་འདོད་ཡོད་ཚེ་ཁྱེད་ཀྱིས་ངེས་པར་དུ་ཆ་བཞག་དགོས་པའི་གནད་དོན་འགའ་ཤས་ཡོད་པ་ཡིན། དེ་ཡང Centre for Population ཞེས་པའི་ལྟེ་གནས་ཁང་གིས་ཉེ་ཆར་བཏོན་པའི་སྙན་ཐོ་ཞིག་ལས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་ཉིས་སྟོང་བཅུ་དྲུག་བར་ཨོསྟྲེ་ལི་ཡའི་ས་མཐའ་ཁུལ་ཁག་ཏུ་མི་འབོར་འཕེལ་ཡོད་པ་དང། དེའི་བརྒྱ་ཆ་ཉི་ཤུ་རྩ་དྲུག་ཙམ་ཞིག་ཕྱི་མི་གཞིས་སྤོ་བ་ཡིན་པ་ཐོན་ཡོད་འདུག་མ་ཟད་ས་ཁུལ་འགའ་ཤས་ནང་མི་འབོར་ཕྱེད་ཀ་ཙམ་ཕྱི་མི་གཞིས་སྤོ་བ་ཡིན་པ་ཐོན་ཡོད་འདུག།

དེ་བཞིན་ཨོ་སི་ཀྲི་ལི་ཡའི་གྲངས་རྩིས་བསྡུ་བཤེར་ལས་ཁུངས་ལ་གཞིགས་ན། ལོ་སྔོན་མའི་སྤྱི་ཟླ་དགུ་པའི་ནང་གྲོང་ཁྱེར་ཁག་ནས་མི་ཕོན་ཆེན་ཞིག་ས་མཐའ་ཁུལ་ཁག་ཏུ་གནས་སྤོས་ཡོད་པ་ཐོན་ཡོད་འདུག་དེ་ཡང Queensland མངའ་སྡེའི་ནང་མི་བདུན་སྟོང་ཉིས་བརྒྱ་ཙམ་ཞིག་ས་གནས་གཞན་ལས་གནས་སྤོ་བྱས་ཡོད་པ་རེད་འདུག།

ངའི་བསམ་པ་ལ་མི་མང་པོ་ཞིག་གིས་ལོ་མང་སྔོན་ནས་གནས་སྤོ་འཆར་ཡོད་པ་དང་ཐེངས་འདིར་ཏོག་དབྱིབས་ནད་བྱུང་བ་དང་སྦྲགས་ཁྱིམ་ནས་ལས་ཀ་བྱེད་ཆོག་པ་ཡིན་དུས་མཐའ་མའི་ཐག་གཅོད་བྱེད་པར་ཤུགས་རྐྱེན་ཐེབས་པ་རེད་བསམ་གྱི་འདུག་ཡང་ཕྱི་ལོ་ཉིས་སྟོང་ལྔ་ལོར་ཨོ་སི་ཀྲི་ལི་ཡའི་མཚོ་མཐའི་འཛིན་སྐྱོང་ལྷན་ཚོགས་ཀྱིས་བཏོན་པའི་སྙན་ཐོ་ཞིག་ལས། མཚོ་མཐར་གནས་སྤོ་མཁན་མི་ལྔ་ཆ་གཅིག་ཙམ་ཞིག་ལོ་གཉིས་ཀྱི་ནང་ཚུད་ལ་རྒྱལ་སར་ཕྱིར་ལོག་བྱེད་ཀྱི་ཡོད་པ་ཐོན་ཡོད་འདུག། དེར་བརྟེན་ལམ་སྟོན་པ་ཁེམ་རོན་ལགས་ཀྱིས་ཁྱེད་རང་གནས་སྤོ་མ་བྱེད་གོང་ལ་ས་གནས་དེའི་སྐོར་ཉམས་ཞིབ་མཐར་ཕྱིན་པ་བྱེད་རྒྱུ་གལ་ཆེན་ཡིན་པ་དང་ལྷག་པར་དུ་ནད་ཡམས་སྐབས་ཁྱེད་རང་དངོས་སུ་ས་གནས་དེར་བསྐྱོད་དཀའ་མོ་ཡོད་ཀྱང། ཐབས་ལམ་གཞན་གྱི་བརྒྱུད་ས་གནས་དེར་ཡོད་པའི་མི་ཚོགས་དང་འབྲེལ་མཐུད་བྱེད་དགོས་པའི་ལམ་སྟོན་གནང་ཡོད་འདུག་ཁོང་གིས་གསུངས་དོན། For example, you might pick up the phone and. དཔེར་ན་ཁྱེད་ཀྱིས་ས་ཁུལ་དེར་ཡོད་པའི་ས་གནས་འཛིན་སྐྱོང་ལ་ཁ་པར་བཏང་ནས་རང་ཉིད་དེར་སྤོ་འདོད་ཡོད་པ་དང་དོགས་འདྲི་ཞུ་སའི་མི་ཞིག་ལ་ངོ་སྤྲོད་བྱེད་རོགས་ཞེས་རེ་སྐུལ་ཞུ་ཆོག་པ་ཡིན། ཡང་གལ་ཏེ་ཁྱེད་རང་ཨིན་སྐད་ལེགས་པོ་མི་ཤེས་པ་ཡིན་ཚེ་ས་ཁུལ་དེར་རང་ཉིད་ཀྱི་རིག་གཞུང་དང་སྐད་རིགས་གཅིག་པ་ཡིན་པའི་མི་གཞན་ལ་འབྲེལ་བ་གནང་ཐུབ་ན་དགེ་མཚན་ཡོད་ཅེས Cameron ལགས་ཀྱིས་གསུངས་དོན།
So if English is really not. གལ་ཏེ་ཁྱེད་རང་ཨིན་སྐད་བཤད་པར་བདེ་པོ་མེད་ཚེ་སོ་སོ་དང་སྐད་རིགས་གཅིག་པ་ཤེས་མཁན་དང་ཡང་ན་སོ་སོའི་རིག་གཞུང་ཤེས་མཁན་གྱི་མི་ཞིག་དང་བཀའ་མོལ་གནང་བར་ལམ་སྟོན་བྱེད་ཀྱི་ཡོད། ཡང་རྡོ་བརྐོས་མཁན Farvardin Daliri ལགས་ནི་ཨི་རན་ནས་ཡིན་པ་དང། བཱ་ཧའི་ཞེས་པའི་ཆོས་ལུགས་ཀྱི་དད་ལྡན་པ་ཞིག་ཡིན་འདུག་ཁོང་ཐོག་མར་ཨི་རན་ནས་རྒྱ་གར་དང་དེ་ནས་མེལ་སྦོན།
Tasmania། སོགས་ས་ཁུལ་ཁག་འགའ་ཤས་ནང་གནས་སྡོད་བྱས་ཡོད་པ་དང་མཐར Queensland ནང་ཡོད་པའི Townsville ས་གནས་ཁུལ་དུ་གཞིས་ཆགས་པ་རེད་འདུག་ད་ཆ་ཁོང་གིས་ས་གནས་དེར་ཡོད་པའི་རིག་གཞུང་ལྟེ་གནས་ཁང་དེ་འགན་འཛིན་གྱི་ཡོད་པ་མ་ཟད། ས་ཁུལ་དེར་གཞིས་སྤོ་བ་གསར་པ་རྣམས་སྣེ་ལེན་ཞུས་ནས་རོགས་སྐྱོར་གནང་གི་ཡོད་འདུག། དེ་བཞིན་འབྲེ་ལི་རི་ལགས་ཀྱིས་ཉེ་དུས་སུ་གྲོང་སྡེ་ཆུང་ཁག་ནང་མི་འབོར་ཇེ་ཉུང་དུ་འགྲོ་བའི་དཀའ་ངལ་འཕྲད་བཞིན་ཡོད་པས་རིག་གཞུང་དང་སྐད་རིགས་སྣ་ཚོགས་ཅན་གྱི་མི་རྣམས་ས་མཐའ་ཁུལ་ཁག་གི་གྲོང་སྡེའི་ནང་གནས་སྤོ་བའི་དུས་ཚོད་བཟང་པོ་ཞིག་ཡིན་ཞེས་ཁོང་གིས་གསུངས་དོན། Australia has got so much to offer, we got the ཨོས་ཏྲེ་ལི་ཡའི་ནང་འཚོ་བ་སྐྱེལ་བར་གོ་སྐབས་ཧ་ཅང་བཟང་པོ་ཞིག་ཡིན།
གྲོང་སྡེ་ཆུང་ཆུང་དེ་ཚོའི་ནང་གུ་ཡངས་སྤྲོ་གསེང་བྱེད་རྒྱུའི་གོ་སྐབས་མང་བས་ལྷག་པར་དུ་རྒན་གསོ་ཞུས་ནས་འཚོ་བ་དལ་ལྷོད་ངང་སྐྱེལ་ཐུབ་པའི་ཁོར་ཡུག་ཞིག་ཡོད། དེ་བཞིན་སྐུ་ཞབས་རྡལ་ལི་རི་ལགས་ཀྱིས་གྲོང་སྡེ་ཆུང་ཁག་ཏུ་གཞིས་ཆགས་སྐབས་དེར་གནས་སྡོད་མི་ཚོགས་དང་འབྲེལ་མཐུད་བྱེད་སླ་བ་ཡོད་པ་ཁོང་གིས་འགྲེལ་བརྗོད་གནང་དོན། Settlement in these areas for ང་རང་དེ་སྔར New South Wales དང Victoria ནང་གནས་སྡོད་བྱེད་མྱོང་ཡོད་དུས། གྲོང་སྡེ་ཆུང་བའི་ནང་གཞིས་ཆགས་པར་དཀའ་ངལ་མི་འདུག་ལྷག་པར་དུ། དེར་གནས་སྡོད་མཁན་མི་གཞན་དང་གཡས་གཡོན་གྱི་ཁྱིམ་མཚེས་དང་ངོ་ཤེས་ཆགས་སླ་བ་འདུག་དེར་ཉིན་ལྟར་ཕན་ཚུན་ཐུག་སྐབས་འཚམས་འདྲི་བྱེད་སྲོལ་ཡོད། གྲོང་ཁྱེར་ཆེན་པོའི་ནང་བསྡད་པ་བཞིན་ཁྱེད་རང་ཁེར་རྐྱང་ལུས་པའི་ཚོར་བ་བྱུང་ཁག་པོ་རེད། ང་རང་གྲོང་ཁྱེར་མེལ་སྦོན་ནང་ལོ་གཉིས་ཙམ་བསྡད་མྱོང་ཡོད་ཀྱང། ཁྱིམ་མཚེས་རྣམས་ཀྱི་མིང་གང་ཡིན་པ་ཤེས་ཀྱི་མེད། ཡང་ལམ་སྟོན་པ་ཁེ་རོ་ལིན་ཁེམ་རོན་ལགས་ཀྱིས་ས་གནས་གསར་པ་ཞིག་ལ་སྤོ་རྗེས་ལྷིང་འཇགས་ཡོང་ཆེད་སྤྱི་ཚོགས་ནང་མཉམ་ཞུགས་བྱེད་དགོས་ཞེས་ཁོང་གིས་གསུངས་དོན། If you have reasonable English, it's just that you're. གལ་སྲིད་ཁྱེད་རང་དབྱིན་སྐད་གང་འཚམ་ཤེས་ཀྱི་ཡོད་ན་ཚོགས་པའི་ནང་མཐུན་སྒྲིལ་ཡོང་ཆེད་དང་བླངས་ཀྱི་ལས་ཀ་བྱས་ནས་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པའི་བརྒྱུད་མི་གཞན་དང་མཐུན་སྒྲིལ་བྱེད་དགོས། དེ་ལྟར་མ་བྱས་ན་ས་ཆ་གསར་པར་ཁེར་རྐྱང་གྲོགས་མེད་ལུས་པའི་ཚོར་བ་ཡོང་ངེས་རེད། ཡང་གལ་ཏེ་ཁྱེད་དང་རིག་གཞུང་དང་སྐད་རིགས་གཅིག་པ་ཅན་གྱི་མི་མེད་ན་ཡང་དབྱིངས་ལས་གཅིག་པ་ལ་དགའ་མོས་བྱེད་མཁན་མི་གཞན་དང་འབྲེལ་མཐུད་བྱས་ན་ས་ཆ་གསར་པར་གནས་ཆགས་པར་ཕན་ཐོགས་ཡོད་པ་ཡིན་འདུག་ཡང་ཁེམ་རོན་ལགས་ཀྱིས་གསུངས་དོན། If you accept people as you། གལ་སྲིད་ཁྱེད་རང་གི་ངོས་ནས་རིག་གཞུང་དང་སྐད་རིགས་གཞན་ནས་ཡིན་པའི་མི་ལ་ཆ་འཇོག་དང་བརྩི་བཀུར་བྱས་པ་ཡིན་ན། མི་གཞན་ཚོས་ཀྱང་ཁྱེད་ཀྱི་རིག་གཞུང་དང་སྐད་རིགས་ལྟོས་མེད་ཆ་འཇོག་དང་དགའ་བསུ་ཞུ་ངེས་རེད། ཡང་ས་ཁང་ཚོང་ལས་འབྲེལ་མཐུད་པ Melissa Schembri ལགས་ཀྱི་ཕ་མ་གཉིས Maltese མི་རིགས་ཀྱི་རྒྱུད་པ་ཡིན་པ་དང་ཁོང་གཉིས་མི་ཚེ་གང་བོ Mackay ནང་གནས་སྡོད་བྱས་ཡོད་འདུག Melissa Schembri ལགས་ཀྱིས་ཁོ་མོའི་ཕ་མ་གཉིས་ནང་མི་གཞན་ལས་རྒྱང་ཐག་རིང་བོར་གནས་སྡོད་ཡོད་ཀྱང། རང་ཉིད་ཀྱི་ཚོགས་སྡེ་ལས་ཐག་རིང་པོ་སྡོད་མེད་པ་རེད་ཅེས་གསུངས་ཡོད་འདུག་ཁོ་མོས་སྤྱི་ཚོགས་དྲ་ལམ་དང་ཚོགས་པའི་དུས་ཆེན་སོགས་ཀྱི་བརྒྱུད་རང་ཉིད་ཀྱི་རིག་གཞུང་གཅིག་པ་ཡིན་པའི་མི་གཞན་དང་འབྲེལ་བ་ཡོང་གི་ཡོད་པ་འགྲེལ་བརྗོད་གནང་དོན། There are ways to assimilate. ང་ཚོ་ཚང་མ་སྤྱི་ཚོགས་ནང་མཉམ་བསྲེས་བྱེད་པར་ཐབས་ལམ་འདྲ་མིན་ཡོད་པས། རང་ངོས་ནས་ནུས་ཤུགས་བཏོན་ནས་ཚོགས་པ་དང་སྡེ་ཚན་ཁག་ནང་འཛུལ་ཞུགས་བྱེད་དགོས་ལ། ཚོགས་པའི་འདུ་འཛོམས་ལ་བཅར་ནས་མི་གསར་པ་དང་བཀའ་མོལ་གནང་ནས་ངོ་ཤེས་འདྲིས་རྒྱུ་ཧ་ཅང་གལ་ཆེན་པོ་ཡིན།